དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཞི་པ་ས་ག་ཟླ་བའི་ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་བཅུ་བདུན་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་གྱི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུང་དྲུང་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ལྷ་མོ་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་ནས་ནེའུ་ཙི་ལན་ཡུལ་གྱི་གནད་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་ཡོད་པ་སོགས་དེ་རིང་གི་གསར་འགྱུར་ཁག་དང། རྒྱ་གར་ལ་དྭགས་ས་གནས་འཛིན་སྐྱོང་གིས་ལ་དྭགས་སུ་གནས་སྡོད་བོད་མི་རྣམས་ལ་རོགས་སྐྱོར་མཐུན་རྐྱེན་གནང་བཞིན་པ་དང་བོད་མི་གཞིས་སྤྱི་ལས་ཁུངས་ནས་ཐུགས་རྗེ་ཆེ་ཞུས་ཡོད་པའི་སྐོར་དང།
དེ་ནས་ཨ་མི་རི་ཀའི་གྲོང་ཁྱེར་ཉུའུ་ཡོག་ཏུ་ཁྲ་འགུ་རིན་པོ་ཆེ་མཆོག་གི་དགོངས་རྫོགས་མཆོད་འབུལ་ཚོགས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།

རྒྱ་ནག་གཞུང་གིས་བོད་ཀྱི་མི་རིགས་རྩ་བརླག་ཏུ་གཏོང་ཆེད་སྲིད་ཇུས་འདྲ་མིན་ལག་བསྟར་བྱེད་བཞིན་པའི་ཛ་དྲག་གི་གནས་སྟངས་དང། བོད་ཀྱི་ཁོར་ཡུག་གནས་སྟངས། བོད་ཀྱི་ཆོས་དང་རིག་གཞུང་གི་གལ་གནད་སོགས་ཀྱི་སྐོར་གསུང་བཤད་གནང་བ་དང་འབྲེལ། ཁོང་རྣམ་པས་ལོ་མང་རིང་བོད་དོན་ཐོག་ལ་དོ་ཁུར་དང་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག་ཉིན་རྒྱབ་ནེའུ་ཙི་ལན་གྲོས་ཚོགས་སུ་ཕེབས་ནས་གྲོས་ཚོགས་ནང་ཚོགས་པ་ཆེ་ཤོས་ཁག་བཞིའི་འཐུས་མི་དང་མཇལ་འཕྲད་གནང་ཡོད་པའི་སྐོར་ནེའུ་ཙི་ལན་ས་གནས་ཀྱི་སྲིད་སྐྱོང་ཕེབས་སྒྲིག་གོ་སྒྲིག་ཚོགས་ཆུང་གི་འགན་འཛིན་དབང་འདུས་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་དོན།
དེ་གྲུབ་མཚམས་ལ་ཡ་ནི་ཉིན་གུང་ཆུ་ཚོད་བཅུ་གཉིས་དང་ཕྱེད་ཀའི་ཐོག་ལ་ཡ་ནི་ནེའུ་ཙི་ལན་གྱི་གྲོས་ཚོགས་ནང་ལོགས་ལ་ཡ་དངོས་སུ་ཕེབས་བྱས་ནས་གྲོས་ཚོགས་ཀྱི་ཟླ་དུ་མའི National Party། གི Simon O'Connor ཁོ་རང་གི་ནི་འགོ་ཁྲིད་འོག་ལ་ཡ New Zealand གི་ཆབ་སྲིད་ཚོགས་པ་ཆེ་ཤོས་བཞི་གི་འཐུས་མི་འཛོམས་པའི་ཐོག་ནས་གནས་སྟོད་ཕྱི་ཟླ་ཁོང་རྣམ་ཚོ་མཉམ་དུ་ལ་ཡ་ཚོགས་འདུ་དང་དེ་ནང་བཞིན་གྱི་ནི་གསོལ་ཚིགས་སྟབས་བདེ་ཅིག་ད་བྱས་ནས་གྲོས་ཚོགས་ནང་ལོགས་ལ་ཡ་བསྐྱངས་གནང་སོང་ཞུ་ཡ་ཡིན་ད་ཆབ་སྲིད་མི་སྣ་ད་ག་ནང་བཞིན་གྱི་ནི་རྒྱལ་ཁབ་ཅིག་གི་གྲོས་ཚོགས་ནང་ལོགས་ལ་ཡ་ནི་དཔལ་ལྡན་སྲིད་སྐྱོང་མཆོག་ནི་ཐེངས་དང་པོའི་འཚམས་གཟིགས་འདི་ལ་ཡ་འདི་འདྲས་ཅིག་ཕེབས་ཐུབ་པ་འདི་ད་ང་ཚོའི་གོ་སྒྲིག་ཚོགས་ཆུང་གི་ངོས་ནས་ནི་གཟི་བརྗིད་ལྡན་པ་ཅིག་དང་ནི་དེ་གིས་ཅིག་བརྡ་ལན་འཕྲོད་དགོས་ས་ལ་ཡ་ནི་བརྡ་ལན་གསལ་པོ་ཅིག་འཕྲོད་ཡོད་རེད་བསམ་གྱི་འདུག་ཞུ་ཡ་ཡིན། ཁོ་རང་ཚོ་མཉམ་དུ་ལ་ཡ་ནི་གཅིག་མཇལ་འཕྲད་དང་པོ་དེ་ཡིན་པའི་སྐབས་སུ་ལ་ཡ་ནི་བཀའ་འདི་སྲིད་སྐྱོང་མཆོག་གིས་ད་བོད་ཀྱི་སྤྱི་ཡོངས་ཀྱི་ནི་བོད་ཀྱི་བོད་ནང་ལོགས་ཀྱི་གནས་སྟངས་ནི་བོད་ནང་ལོགས་ལ་ཡ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་ནི་གདུག་རྩུབ་ཅན་གྱི་སྲིད་བྱུས་ད Colonial Boarding School ད་ག་ནང་བཞིན་གྱི་ནི་གཅིག DNA Sample Collection གནང་ཡག་དང་ཨ་ནི། གཅིག་བོད་ནང་གི་ཆོས་དད་རང་དབང་འགྲོ་བ་མིའི་ཐོབ་ཐང་དང་གང་ལྟར་བོད་ནང་གི་གནས་སྟངས་ཛ་དྲག་པའི་གནས་སྟངས་རང་ལུས་མེ་སྲེག་དང་འབྲེལ་བ་ད་ག་ནང་བཞིན་གྱི་དང་ཞིབ་བཞིན་རྒྱལ་བ་རྡོ་རྗེ་ནས་བར་གྲོས་བསྡུར་བྱུང་སོང། འདི་དེ་མིན་གྱི་གཅིག་བོད་ད་ལྟའི་ནང་ལོགས་ལ་ཡ Green Party གི་འཐུས་མི་ཡོད་པ་སོང་ཙང་ནི་གཅིག་འདི་གཅིག་པོ་མིན་མིན་ཙང་ད་སྤྱི་ཡོངས་ཀྱི་ནི་བོད་ནང་གི་ད་ཁོར་ཡུག་བོད་མཐོ་སྒང་གི་ཁོར་ཡུག་གི་གལ་གནད་འོ་འདི་གི་ཨ་ནི་གཅིག་ད་གང་ལྟར་འཛམ་གླིང་གི་མི་འབོར་ད་ཆ་ཤས་གཅིག་ལ་ཡ་ནི་ཐད་ཀར་གྱི་འབྲེལ་བ་ཆགས་བསྡད་ཡོད་པ་ནི་བོད་ནས་ཆུ་རྒྱུག་བསྡད་པའི་གི་རྒྱུག་ཆུ་དེ་ཚོ་གི་གལ་གནད་འོ་ད་དེ་འདྲའི་དང་དེ་མིན་གྱི་ད་ལོ་རྒྱུས་ཀྱི་ཐོག་ནས་ནི་བོད་དེ་རང་བཙན་གཙང་མ་ཡིན་པ་དང་ནི་ད་ལྟའི་ཆར་ལ་ཡ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱིས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་ཀྱི་ཐོག་ནས་ནི་ཅིག། བོད་རྒྱ་ཞི་མོལ་ཡོང་ཐུབ་ཡ་དང་ཞི་འགྲིག་ཡོང་ཐུབ་ཡ། ད་ག་ནང་བཞིན་གྱི་ད་ད་ལྟའི་ཟླ་བ་དེ་གི་ཟླ་མཇུག་ལ་ཡ་ནུའུ་ཛི་ལན་གྱི་སྲིད་བློན་ཁི་རིས་ཧེབ་ཀིན་སི་རྒྱ་ནག་ལ་ཡ་ཕར་ཚོང་འབྲེལ་གྱི Delegation ཅིག་ཁྲིད་བྱས་ཕེབས་ཀྱི་ཡོད་དུས་ཙམ་པ་ལ་ཡ་ནི་ཁོ་རང་ལ་ཡ་ད་ཅིག། འགྲོ་བ་མིའི་ཐོབ་ཐང་ད་ག་ནང་བཞིན་གྱི་ནི་ཅིག་སྤྱི་ཡོངས་ཀྱི་ནི་བོད་དོན་ཐོག་ལ་ཡར་གླེང་མོལ་ཡོང་ཡག་གི་རེ་བ་དང་ཨ་ནི་ནུའུ་ཛི་ལན་རྒྱལ་ཁབ་ཀྱི་ངོས་ནས་རྒྱ་ནག་ནི་ཨ་ནི་སྤྱི་བཏང་གི་ཚོང་འབྲེལ་ཤུགས་ཆེན་པོ་རེད་དེ་ནི་དེ་ལས་ལྷག་ག་གི་ཚོང་འབྲེལ་གྱི་ནི་ཅིག་ཉོ་ཚོང་མ་གནང་བའི་རེ་བ་འོ་དེ་འདྲ་ཞུ་གི་འདུག།
སྐབས་དེར་སྲིད་སྐྱོང་མཆོག་གིས་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་དང་ལྷག་པར་དུ་རྒྱ་ནག་གཞུང་གིས་བོད་ཀྱི་ཆོས་དང་རིག་གཞུང་མི་རིགས་རྩ་བརླག་བཅས་གཏོང་བཞིན་པའི་ཛ་དྲག་གནས་སྟངས་དེ་བཞིན་བོད་ཀྱི་ཆོས་དང་རིག་གཞུང་གི་གལ་གནད་དང་བོད་ཀྱི་ཁོར་ཡུག་སྲུང་སྐྱོབ་བྱེད་རྒྱུའི་གལ་གནད་སྐོར་གསུངས་ཡོད་པ་མ་ཟད་རིང་མིན་ཉུ་ཛི་ལན་སྲིད་བློན་མཆོག་རྒྱ་ནག་ཏུ་འཚམས་གཟིགས་ཕེབས་གཏན་འཁེལ་ཡོད་སྟབས་ཁོང་གིས་འབྲེལ་ཡོད་རྒྱ་ནག་གི་དཔོན་རིགས་ཁག་དང་མཉམ་དུ་བོད་ཀྱི་གནད་དོན་སྐོར་ལ་གླེང་སློང་གནང་རྒྱུའི་རེ་འདུན་ཞུས་རྗེས Stuff གསར་འགྱུར་ལས་ཁང་གི་གསར་འགོད་པ Thomas Manch ཡིས་བཅར་འདྲི་དང་ལེན་དང། དེ་ནས་སྲིད་སྐྱོང་མཆོག་གྲོས་ཚོགས་ཚོགས་ཁང་དུ་གཟིགས་སྐོར་དུ་གདན་ཞུ་གནང་ཡོད་པ་རེད། སྲིད་སྐྱོང་མཆོག་ནེའུ་ཛི་ལན་རྒྱལ་ཁབ་ནང་གི་གཞུང་འབྲེལ་མཛད་འཆར་ཁག་ལེགས་གྲུབ་ཟིན་རྗེས་ཕྱི་ཚེས་བཅུ་བདུན་གྱི་སྔ་དྲོ་ཨོ་སི་ཁྲུ་ལི་ཡ་གྲོང་ཁྱེར་སིད་ནི་དུ་ཕེབས་ཐོན་གནང་རྒྱུ་ཡིན་འདུག།
ཡོ་རོབ་གྲོས་ཚོགས་ཀྱིས་ཧོང་ཀོང་ནང་གི་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ཉམས་རྒུད་དུ་འགྲོ་བཞིན་པར་བློ་འཚབ་ཡོད་ལུགས་གྲོས་ཆོད་བཞག་པར་རྒྱ་ནག་གིས་སྐྱོན་བརྗོད་བྱས་འདུག་ཚེས་བཅོ་ལྔ་ཉིན་ཡོ་རོབ་གྲོས་ཚོགས་སུ་འཐུས་མི་ལྔ་བརྒྱ་སུམ་ཅུ་སོ་བཞི་ནས་བཞི་བརྒྱ་བརྒྱད་ཅུ་གྱ་ལྔ་ཡིས་རྒྱབ་སྐྱོར་གནང་སྟེ་ཆེས་མང་མོས་ཐོག་ཧོང་ཀོང་ཀུ་ཤུ་གསར་ཁང་གི་སྦྱིན་བདག་ཇི་མི་ལའེ་ལགས་གློད་གྲོལ་དགོས་པའི་དགོས་འདུན་འདོན་པའི་གྲོས་ཆོད་གཏན་འབེབས་གནང་འདུག། གྲོས་ཆོད་ནང་རྒྱ་ནག་གཞུང་གིས་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་ལུགས་ལག་བསྟར་བྱས་པ་ནས་བཟུང་ཧོང་ཀོང་ནང་འགྲོ་བ་མིའི་ཐོབ་ཐང་དང་སྨྲ་བརྗོད་རང་དབང་ཉམས་རྒུད་དུ་འགྲོ་བཞིན་པ་བློ་འཚབ་ཡོད་ལུགས་དང་ཧོང་ཀོང་གཞུང་གིས་ཇི་མི་ལའེ་ལགས་དང་དམངས་གཙོ་དོན་གཉེར་བ་རྣམས་གློད་གྲོལ་གཏོང་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། དེ་བཞིན་ཧོང་ཀོང་ནང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་མཁན་ཧོང་ཀོང་སྤྱི་ཁྱབ་ཇོན་ལིས་གཙོས་པའི་འབྲེལ་ཡོད་འགོ་ཁྲིད་ཁག་ཅིག་ལ་ཉེས་ཆད་བཏང་ཡོད་པ་དུས་ཡུན་ཕར་འགྱངས་བྱས་འདུག། གྲོས་ཆོད་འདི་ལ་རྒྱལ་མཚམས་མེད་པའི་གསར་འགོད་མཐུན་ཚོགས་ཀྱིས་དགའ་བསུ་ཞུས་ཡོད་ཀྱང་རྒྱ་ནག་གཞུང་གིས་དེ་ནི་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱེད་པ་ཞིག་ཡིན་པ་སྐྱོན་བརྗོད་བྱས་འདུག་དེ་ཡང་ཧོང་ཀོང་དུ་ཡོད་པའི་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱིས་རེས་གཟའ་ཕུར་བུའི་ཉིན་གསལ་བསྒྲགས་ཤིག་སྤེལ་ཏེ། ཡོ་རོབ་གྲོས་ཚོགས་ཀྱིས་ཧོང་ཀོང་གི་གནད་དོན་བེད་སྤྱོད་བཏང་སྟེ་རྒྱ་ནག་གི་འཕེལ་རྒྱས་ལ་འགོག་ཐབས་བྱེད་ཀྱི་ཡོད་པ་དང། དེ་འདྲའི་ཐབས་ཇུས་དེ་ནི་ལམ་ལྷོངས་མེད་པ་ཆགས་རྒྱུ་ཞིག་ཡིན་པ་བརྗོད་འདུག་ལ། རྒྱལ་སྤྱིའི་ཁྲིམས་ལུགས་ཀྱི་ལྟ་གྲུབ་ལ་གཏོར་བཤིག་བྱས་པ་ཞིག་ཡིན་པ་སྐྱོན་བརྗོད་བྱས་འདུག། དེང་སྐབས་ཨ་རི་དང་ཡོ་རོབ་གཙོས་ཕྱི་རྒྱལ་ཡུལ་གྲུ་ཁག་ནང་རྒྱ་ནག་གིས་གསང་བའི་སྒོ་ནས་ཉེན་རྟོག་ལས་ཁུངས་བཙུགས་ཡོད་པར་ཐེར་འདོན་སྐྱོན་བརྗོད་ཡོང་བཞིན་ཡོད་པ་ལྟར། རྒྱ་ནག་གཞུང་གིས་འདི་དག་ཉེན་རྟོག་ལས་ཁུངས་ཡིན་པའི་ཁས་ལེན་བྱེད་ཀྱི་མེད་ལ། ལས་ཁུངས་འདི་དག་གིས་ཕྱི་སྡོད་རྒྱ་རིགས་ལ་ཡིག་ཆ་བཟོ་ཕྱོགས་བཅས་ཀྱི་རོགས་རམ་བྱེད་རྒྱུ་སོགས་ལ་ཞབས་ཞུ་བྱེད་ཀྱི་ཡོད་པའི་གསལ་བཤད་བྱེད་ཀྱི་ཡོད་པ་རེད།
རྒྱ་ནག་གཞུང་གིས་བོད་ནང་གི་མགོ་ལོག་ཕྱོགས་སུ་ཁྱིམ་ཚང་ནང་དགེ་འདུན་གདན་ཞུས་ཀྱི་ཞབས་རིམ་བསྒྲུབ་རྒྱུར་དམ་དྲག་དང་སྐུ་ཡོན་འབུལ་ཕྱོགས་ཐད་ཚོད་འཛིན་བྱེད་བཞིན་ཡོད་འདུག་དེ་ཡང་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་གནས་ཚུལ་བཏང་བ་ལྟར་ན། སྤྱི་ཟླ་དྲུག་པའི་ཚེས་བཅུ་གསུམ་ཉིན་རྒྱ་ནག་གཞུང་གིས་དབྱེ་བའི་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་དགའ་བདེ་རྫོང་གི་ས་གནས་དགོན་སྡེ་ཁག་ཏུ། དད་ལྡན་མང་ཚོགས་ཀྱི་ཁུར་པོ་ཡང་དུ་གཏོང་བའི་ལམ་ལུགས་ཞེས་དོན་ཚན་དགུ་ཅན་གྱི་བརྡ་ཁྱབ་ཡི་གེ་ཞིག་བཏང་ཡོད་པའི་ནང། ཡུལ་དེའི་དགོན་སྡེ་ཁག་གི་དད་ལྡན་མང་ཚོགས་ཀྱི་ཆོས་ལུགས་ཁུར་པོ་ཡང་དུ་གཏོང་ཆེད་ཆོག་མཆན་མེད་པར་མི་དམངས་ལ་གང་བྱུང་ཆོས་ལུགས་བྱེད་སྒོ་སྤེལ་མི་ཆོག་པ་དང། དགོན་པ་ཁག་གིས་སློབ་གྲྭར་འགྲོ་བཞིན་པའི་ལོ་ཆུང་ཕྲུ་གུ་ཚོ་གྲྭ་བཙུན་དང་དགོན་པར་ཞུགས་རྒྱུར་གཏན་འགག་བྱེད་དགོས་པ་སོགས་བརྗོད་ཡོད་ཅིང། འབྲེལ་ཡོད་བོད་ནང་གི་བོད་མི་ཞིག་ནས་དེང་སྐབས་དགོན་སྡེ་ཁག་གི་གྲྭ་བཙུན་ཚོས་ཁྱིམ་ཚང་ཁག་ཏུ་ཞབས་བརྟན་སྤེལ་རྒྱུར་ས་གནས་སྲིད་གཞུང་གི་འབྲེལ་ཡོད་ལ་ཆོག་མཆན་ཞུ་དགོས་པའི་སྐོར་འགྲེལ་བརྗོད་གནང་འདུག་མགོ་ལོག་དགའ་བདེ་རྫོང་རྐྱང་ཆེ་ཡུལ་ཚོས་དེ་དང་འབྲེལ་བའི་བརྡ་ཁྱབ་ཅིག་སྤེལ་བའི་ནང་དགོན་སྡེ་ཁག་གི་གྲྭ་བཙུན་ཚོས་ཆོས་ལུགས་བྱེད་སྒོ་སྤེལ་སྐབས་སྤྱིར་བཏང་གི་གྲྭ་བཙུན་གྱི་ཆོ་ག་འདོན་པའི་སྐུ་ཡོན་ནི་ཉིན་རེར་རྒྱ་སྒོར་བདུན་ཅུ་ལས་བརྒལ་མི་ཆོག་པ་དང་སྤྲུལ་སྐུ་དང་མཁན་པོ་བླ་མ་བཅས་སུ་སྐུ་ཡོན་རྒྱ་སྒོར་བརྒྱ་དང་སུམ་ཅུ་ཐག་གཅོད་བྱས་ཡོད་ཅིང། གནད་དོན་དེ་ནི་དད་ལྡན་མང་ཚོགས་ཀྱི་ཆོས་ལུགས་ཐད་ཀྱི་འགྲོ་སོང་ཉུང་དུ་གཏོང་རྒྱུ་དང་ཚད་ལྡན་དུ་བཏང་སྟེ་གྲོང་གསེབ་དར་སྤེལ་དང་སྤྱི་ཚོགས་ཁྱོན་ཡོངས་ནས་ཡར་རྒྱས་ཡོང་བར་སྐུལ་འདེད་གཏོང་ཆེད་ཡིན་པ་སོགས་བཀོད་ཡོད་འདུག་ད་ལྟའི་ཆར་ལས་འགུལ་དེ་མགོ་ལོག་དགའ་བདེ་རྫོང་རྐྱང་ཆེ་ཡུལ་ཚོ་དང་གོང་མ་ཡུལ་ཚོའི་དགོན་སྡེ་ཁག་དང་པད་མ་རྫོང་གི་ས་གནས་དགོན་སྡེ་ཁག་ཏུ་སྤེལ་བཞིན་ཡོད་པ་དང། སྤྱིར་བཏང་རྒྱ་ནག་གཞུང་གིས་བོད་ཀྱི་དགོན་སྡེ་དང་ས་གནས་གདན་ས་ཆེ་ཁག་ཏུ་དགེ་འདུན་གང་བྱུང་གསར་བཅུག་དང་དགོན་པ་རྒྱ་བསྐྱེད་མི་ཆོག་པ། བོད་ཀྱི་དགོན་པ་ཁག་ཏུ་ཆོས་ལུགས་རྒྱ་ནག་ཅན་དུ་བསྒྱུར་བ་སོགས་ཀྱི་ལས་འགུལ་རིམ་པར་སྤེལ་བཞིན་ཡོད་པ་རེད།

རེས་གཟའ་པ་སངས་ཉིན NATO ཞེས་བྱང་ཨེ་ལན་ཐིག་མཉམ་འབྲེལ་གྱི་སྒྲིག་འཛུགས་ཀྱི་བསྟི་གནས Brussels ལ་གསར་འགོད་ལྷན་ཚོགས་སུ་ཨ་རིའི་བདེ་སྲུང་དྲུང་ཆེ Lloyd Austin མཆོག་གིས་རྒྱ་ནག་གི་བདེ་སྲུང་བློན་ཆེན་དང་མཉམ་དུ་རིམ་བཞིན་གྲོས་མོལ་གནང་ཐུབ་རྒྱུར་རེ་ལྟོས་གནང་གི་ཡོད་པ་གསུངས་ཡོད་པ་རེད། ཨ་རིའི་བདེ་སྲུང་བློན་ཆེན་གྱི་གསལ་བཤད་འདི་ནི་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ཕྱི་ཟླ་དྲུག་པའི་ཚེས་བཅོ་བརྒྱད་དང་བཅུ་དགུ་བཅས་ཉིན་གཉིས་རིང་འཚམས་གཟིགས་གནང་རྒྱུའི་གོང་ལ་བྱུང་བ་ཞིག་ཡིན་པ་རེད། དེ་ཡང་ཕྱི་ཟླ་དྲུག་པའི་ཚེས་བཅུ་དྲུག་ཉིན Brussels ལ་ཨ་རིའི་རྒྱལ་སྲུང་དྲུང་ཆེ Lloyd Austin གྱིས་ངེད་ཅག་ཤང་གྷི་རི་ལ་གྲོས་མོལ་ལྷན་ཚོགས་ཐོག་གསུང་བཤད་གནང་བའི་རྗེས་སུ་རྒྱ་ནག་ལ་ཐད་ཀར་འབྲེལ་བ་བྱས་མེད་ཀྱང། རྒྱ་ནག་གིས་ཨ་རིར་འབྲེལ་བ་ག་དུས་བྱས་ཀྱང་ཆོག་གི་རེད་ཅེས་དང་དུས་ཚོད་རིམ་པས་ང་ཚོའི་བར་གྲོས་མོལ་ཡོང་གི་ཡིན་པ་གདེང་ཚོད་ཡོད་ལ་ད་ལྟ་གཏན་འཁེལ་བྱུང་མེད་ཅེས་གསུངས་འདུག་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་ཟླ་བ་དྲུག་པའི་ཚེས་བཅོ་བརྒྱད་ནས་བཅུ་དགུ་བར་རྒྱ

ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གཟའ་སྤེན་པའི་ཉིན་རྒྱ་ནག་ནང་ལ་རྒྱལ་དོན་འཚམས་གཟིགས་སུ་ཕེབས་ཡོད་པ་བཞིན། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ནང་གི་འཚམས་གཟིགས་བརྒྱུད་ནས་ཡུལ་གྲུ་གཉིས་བར་གྱི་རྩོད་རྙོག་ཅན་གྱི་འབྲེལ་ལམ་བཟང་ཕྱོགས་སུ་ཤུགས་ཆེར་བསྐྱོད་ཐུབ་མི་སྲིད་ཀྱང་ད་རེས་ཀྱི་འཚམས་གཟིགས་བརྒྱུད་ནས་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་རྒྱུན་ལྡན་ཅན་དུ་གནས་རྒྱུ་དེ་གལ་འགངས་ཆེན་པོ་ཡིན་པ་ཕྱི་ཕྱོགས་སུ་གསལ་སྟོན་ཡོང་རྒྱུ་ཡིན་པའི་སྐོར་གནད་དོན་དབྱེ་ཞིབ་པས་དབྱེ་ཞིབ་གནང་གི་ཡོད་འདུག་ལ་ད་རེས་ཀྱི་གོ་སྐབས་དང་བསྟུན་ནས་བོད་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་བཅུ་ཙམ་ཚུད་པའི་རྒྱལ་སྤྱིའི་གཞུང་འབྲེལ་མ་ཡིན་པའི་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་བཅུ་བཞི་ཡིས་སྙན་ཞུ་ཕུལ་ཏེ་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་པའི་སྐབས་བོད་དོན་གླེང་སློང་དགོས་པའི་འབོད་སྐུལ་གནང་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་ཨན་ཏོ་ནེ་པུ་ལིང་ཀེན་མཆོག་སྤྱི་ཟླ་དྲུག་པའི་ཚེས་བཅོ་བརྒྱད་དང་བཅུ་དགུ་ཉིན་གཉིས་རིང་རྒྱ་ནག་ཏུ་ཕེབས་ནས་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་སོགས་དཔོན་རིགས་དང་མཇལ་མོལ་གནང་རྒྱུ་ཡིན་པའི་སྐོར་རོས་ཏར་གསར་འགྱུར་ལས་ཁང་གིས་གནས་ཚུལ་སྤེལ་འདུག། གཟའ་ལྷག་པའི་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་གཞུང་འབྲེལ་ཕྱོགས་བསྐྱོད་སྐོར་ལ་གནས་ཚུལ་ཐུང་ངུ་ཞིག་སྤེལ་ཡོད་པའི་ནང་ཨ་རིའི་དཔོན་རིགས་ནས་ད་རེས་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ནང་གི་གཞུང་འབྲེལ་འཚམས་གཟིགས་དེ་བརྒྱུད་ནས་ཨ་རི་དང་རྒྱ་ནག་དབར་ཕན་ཚུན་འབྲེལ་ལམ་གྱི་ཐབས་ལམ་ཐད་གལ་ཆེའི་ནུས་པ་ཐོན་ཐུབ་རྒྱུའི་ཚོད་དཔག་གནང་གི་ཡོད་པ་གསུངས་ཡོད་ཅིང། གཟའ་མིག་དམར་གྱི་དགོང་མོ་རྒྱ་ནག་ཕྱི་སྲིད་བློན་ཆེན་ཆིན་ཀང་དང་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་རྣམ་གཉིས་ཞལ་པར་བརྒྱུད་བཀའ་མོལ་གནང་བའི་སྐབས་ཨ་རིས་རྒྱ་ནག་གི་ནང་སྲིད་ལ་ཐེ་བྱུས་བྱེད་མཚམས་འཇོག་དགོས་པའི་སྐོར་བཤད་ཡོད་ལུགས་རྒྱ་ནག་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་ཝང་ཝེ་པིང་གིས་བརྗོད་འདུག་གནད་དོན་ཤེས་པ་ཁག་ཅིག་གིས་ད་རེས་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ཏུ་འཚམས་གཟིགས་བརྒྱུད་ནས་ཡུལ་གྲུ་གཉིས་དབར་གྱི་ཕྱི་འབྲེལ་གྱི་འབྲེལ་ལམ་རྨང་གཞི་བརྟན་དུ་འགྲོ་རྒྱུ་དཔེར་ན་ད་ལོའི་ལོ་མཇུག་ཏུ་ཨ་རིའི་སྲིད་འཛིན་ཇོ་པཱེ་ཏན་མཆོག་དང་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིང་དབར་མཇལ་མོལ་ཡོང་རྒྱུ་སོགས་ཀྱི་ཐད་བཟང་ཕྱོགས་ཀྱི་རྣམ་པ་ཞིག་བསྐྲུན་ཐུབ་རྒྱུ་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད་ཀྱང། ཨ་རི་དང་རྒྱ་ནག་དབར་ཚོང་དོན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཕྱོགས་མང་པོ་ཞིག་གི་ཐད་ལ་ཕན་ཚུན་མི་མཐུན་པ་ཡོད་མུས་ཡིན་པས་ད་རེས་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ཏུ་འཚམས་གཟིགས་སུ་ཕེབས་ཡས་ཀྱི་དམིགས་ཡུལ་ནི་ཁ་གསལ་དང་ཐད་ཀར་འཛུགས་སྐྲུན་རང་བཞིན་ལྡན་པའི་གྲོས་མོལ་ཡོང་ཐབས་ཆེད་ཡིན་པ་ཨ་རིའི་དཔོན་རིགས་ནས་གསུང་གི་ཡོད་ན་ཡང་གལ་འགངས་ཆེ་བའི་གནད་དོན་ཁག་གི་ཐོག་ལ་གྲོས་མཐུན་ཡོང་རྒྱུ་ཁག་པོ་ཡིན་པ་ཚོད་དཔག་གནང་གི་ཡོད་པ་རེད།

ཨ་མེ་རི་ཀའི་གྲོང་ཁྱེར་ཉུའུ་ཡོག་ཏུ་ཁྲ་འགུ་རིན་པོ་ཆེ་མཆོག་གི་དགོངས་རྫོགས་མཆོད་འབུལ་ཚོགས་གནང་ཡོད་པའི་སྐོར་ཇོ་ལེགས་ཆོས་འཕེལ་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་གཤམ་དུ་གསན་རོགས་གནང།
མདའ་ནང་ཐེབས་རྩས་བཀོད་སྒྲིག་བྱས་ཏེ་ཕྱི་ཟླ་དྲུག་པའི་ཚེས་བཅུ་དྲུག་ཉིན། ཨ་མེ་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་དུ། སྐྱབས་རྗེ་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་ཉེ་བའི་ཆར་བལ་ཡུལ་རྒྱལ་ཁབ་ཏུ་དགོངས་པ་ཆོས་དབྱིངས་སུ་བསྟིམས་པའི་ཚུལ་བསྟན་པ་ལ། བླ་སྤྲུལ་དགེ་བཤེས་རྣམས་ནས་བཅོམ་ལྡན་འདས་མགོན་པོ་མི་འཁྲུགས་པའི་ཆོ་ག་དང། སྨོན་ལམ་རྣམ་ལྔ་སོགས་གསུངས་ནས་དགོངས་རྫོགས་མཆོད་འབུལ་སྨོན་ལམ་ཞིག་ཚོགས་ཡོད་པ་རེད། དེ་ཡང་མདའ་ནང་ཐེབས་རྩའི་འགན་འཛིན་བླ་མ་ཚེ་དབང་ལགས་ནས་གསུངས་དོན་ལ། ལགས་སོ་དེ་རིང་དེ་ནས་ཨ་རིའི་ད་ལྟ་ཉུའུ་ཡོག་ལ་རྟེན་གཞི་བྱས་པའི་ཧི་མ་ལ་ཡའི་དཔེ་མཛོད་ཁང་ལ་ཡང་ཨ་ནེ་སྐྱབས་རྗེ་ཡོངས་འཛིན་མཁན་ཆེན་རིན་པོ་ཆེ་མཆོག་གི་མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་གི་དགོངས་རྫོགས་མཆོད་འབུལ་དེ་འདྲ་བྱེད་ཐོག་རེད་ད་དེ་ཡིན་རྒྱུ་རང་བྱས་ན་དེ་ནི་སྐུ་ཚིགས་ད་ང་ཚོ་འཇིག་རྟེན་ཕལ་པ་འདྲ་བ་ཡིན་ན་བདུན་ཚིགས་རེད་བ། ཨ་ནི་བདུན་ཚིགས་བདུན་ཚིགས་ལ་ཡང་ཚོགས་ཡག་དེ་འདྲ་ཆགས་ཀྱི་ཡོད་རེད་དེ་ཡིན་པ་ཡིན་ན་ང་ཚོ་ད་ལྟ་སྐུ་ཚིགས་དེ་གཟའ་ཉི་མ་ལ་ཡིན་དུས་གཟའ་ཉི་མ་ལ་ཨ་ནི་ནིའུ་ཡོག་ནང་ལ་མཛད་རིམ་མང་པོ་ཅིག་ཡོད་པ་ཡིན་དུས་ཨ་ནི་དེ་ཡོང་གི་མི་འདུག་དེ་ཡིན་དུས་ཨ་ནེ་ང་ཚོ་གཟའ་པ་སངས་ལ་ཡང་ངེད་དང་ཐུག་འཕྲད་བྱས་ནས་ཚོགས་རྒྱུ་བྱས་ནས་དུས་ཚོད་དེ་ལ་ཡང་བསྟུན་པ་ཡིན། དཔལ་རྒྱལ་དབང་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་རྡོ་རྗེ་མཆོག་གི་བཀའ་དགོངས་བཞིན། དགོངས་རྫོགས་མཆོད་འབུལ་སྨོན་ལམ་སྐབས། བཅོམ་ལྡན་འདས་མགོན་པོ་མི་འཁྲུགས་པའི་ཆོ་ག་དང། སྨོན་ལམ་རྣམ་ལྔ་སོགས་གསུངས་ཏེ་ཚོགས་ཡོད་པའི་སྐོར་གྱི་འགྲེལ་བརྗོད་གནང་སོང། རྩ་བའི་དོན་དག་སྐུ་ཚིགས་ཞེ་དགུ་བར་དུ་རྒྱལ་དབང་ཀརྨ་པ་མཆོག་གིས་རྩིས་འབྲི་བྱས་ནས་བཀའ་སློབ་ལམ་སྟོན་གནང་ནས་སྐུ་ཚིགས་དང་པོ་ལ་ཡང་བཅོམ་ལྡན་འདས་མགོན་པོ་མི་འཁྲུགས་པའི་སྒོ་ནས་གར་སོང་རེད། དགོངས་རྫོགས་མཆོད་འབུལ་གནང་ཡ་གནང་དགོས་ཡ་དེ་འདྲའི་བཀའ་གནང་འདུག་ད་ང་ཚོ་ད་སྐུ་ཚིགས་གཉིས་པ་ཡོང་རྒྱུའི་གཟའ་ཉི་མ་ལ་ཡང་སྐུ་ཚེ་གཉིས་པ་བདུན་ཚིགས་གཉིས་པ་དེ་འཁེལ་གྱི་ཡོད་རེད། དེ་ཡིན་དུས་དེར་ང་ཚོས་དེ་འདྲའི་བྱས་ནས་ག་སོང་རེད་བསམ་པའི་བཅོམ་ལྡན་འདས་མགོན་པོ་མི་འཁྲུགས་པའི་གི་སྒོ་ནས་ཆོས་ཆོ་ག་འདོན་ཡ་དང་དེའི་སྒོ་ནས་མཆོད་པ་ཕུལ་ཡ་དེ་འདྲ་བྱས་པ་ཡིན་དེ་ནས། སྐྱབས་རྗེ་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་ནི་སྦག་སར་ཆོས་སྒར་དུ་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་ཤིང། རྒྱལ་དབང་ཀརྨ་པ་བཅུ་དྲུག་པ་རིག་པའི་རྡོ་རྗེ་མཆོག་ནས་མཁན་ཆེན་གྱི་མཚན་གནས་ཕུལ་བ་བརྒྱུད། ཞྭ་དམར་རིན་པོ་ཆེ་མཆོག་དང་སི་ཏུ་རིན་པོ་ཆེ། འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་མཆོག་དང། རྒྱལ་ཚབ་རིན་པོ་ཆེ་སོགས་ཀྱི་དགེ་རྒན་གནང་མྱོང་ཞིང། ཕྱི་ལོ་ཉིས་སྟོང་ལོར་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ལ་བཀའ་འབྲེལ་བཀའ་ཕེབས་ཀྱི་དགོངས་དོན་བཞིན། དཔལ་རྒྱལ་བ་ཀརྨ་པ་ཨོ་རྒྱན་འགྲོ་འདུལ་འཕྲིན་ལས་རྡོ་རྗེ་མཆོག་གི་ཡོངས་འཛིན་དུ་བསྟེན་ཡོད་པ་རེད།
རྒྱལ་དབང་ཀརྨ་པ་ཨ་ནི་སྐུ་ཕྲེང་བཅུ་བདུན་པ་སྐྱེས་མཆོག་ཨོ་རྒྱན་ཨོ་རྒྱན་ཕྲིན་ལས་རྡོ་རྗེ་མཆོག་ཨ་ནི་དགུང་གྲངས་བཅུ་བཞི་ལ་ཡང་ཨ་ནི་རྒྱ་གར་ལ་བཙན་བྱོལ་ཕེབས་ནས་ད་བཞུགས་སྒར་རྡ་རམ་ས་ལ་ལ་ཡང་དེ་འདྲ་བྱས་ནས་ཕེབས་ནས་དེ་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་མཇལ་འཕྲད་གནང། ཨ་ནི་དེ་རྗེས་ལ་ཡང་ད་གོང་ས་མཆོག་གོང་ས་མཆོག་གིས་དེ་ནས་མཁན་ཆེན་ཁྲ་འགུ་རིན་པོ་ཆེ་མཆོག་ཨ་ནི་རྒྱལ་དབང་ཀརྨ་པའི་གི་ཡོངས་འཛིན་ལ་ཡོངས་འཛིན་ལ་ཡར་དེ་འདྲ་བྱས་ནས་མངའ་གསོལ་བསྐོ་བཞག་གནང། དེ་འདྲ་བྱས་ནས་ཡོངས་འཛིན་གྱི་ཐུགས་འགན་བཞེས་ནས་ཕྱག་དཔེ་ཕུལ་བ་གནང་བ། དེ་འདྲ་བྱས་ནས།
སྐྱབས་རྗེ་ཡོངས་འཛིན་ཁྲ་འགུ་རིན་པོ་ཆེ་མཆོག། དགུང་ལོ་དགུ་བཅུ་གོ་གཅིག་ཐོག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ཚེས་བཞི་སྟེ། ས་ག་ཟླ་བའི་ཚེས་པ་བཅོ་ལྔའི་ཉིན་མོར། བལ་ཡུལ་རྒྱལ་ཁབ་ཀྱི་གནས་མཆོག་སྟག་མོ་ལུས་སྦྱིན་དུ་དགོངས་པ་གཞན་དོན་དུ་གཤེགས་ཡོད་པ་རེད། རིན་པོ་ཆེ་མཆོག་ནས་རྒྱ་གར་དང་བལ་ཡུལ། ཨ་རི་དང་ཡོ་རོབ། ཐའེ་ཝན་སོགས་ཀྱི་ནང་ཆོས་ཚོགས་དང། དགོན། སྒྲུབ་སྡེ། བཤད་གྲྭ་སོགས་འཆད་ཉན་སློབ་གཉེར་གྱི་རྟེན་གཞི་ཁག་བཅུ་ཕྲག་འགའ་ཞིག་བཙུགས་ཡོད་པ་རེད།

རྒྱ་གར་ལ་དྭགས་ས་གནས་འཛིན་སྐྱོང་གིས་ལ་དྭགས་སུ་གནས་སྡོད་བོད་མི་རྣམས་ལ་རོགས་སྐྱོར་མཐུན་རྐྱེན་གནང་བཞིན་པ་དང་བོད་མིའི་གཞིས་སྤྱི་ལས་ཁུངས་ནས་ཐུགས་རྗེ་ཆེ་ཞུས་ཡོད་པའི་སྐོར་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གི་རེད། ལ་དྭགས་བསོད་ནམས་གླིང་བོད་མིའི་གཞིས་སྤྱི་ལས་ཁུངས་ནས་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་དང་ལ་དྭགས་གཙོ་གཞུང་མངའ་སྡེའི་འཛིན་སྐྱོང་གིས་གནང་བའི་བརྒྱ་ཤོག་ཁག་བོད་ཁྱིམ་སློབ་གྲྭ་དེ་བཞིན་དགོན་སྡེ་ཁག་ལ་ཉི་གློག་དང་དཔལ་འབྱོར་གནས་སྟངས་ཞན་པའི་གྲོང་པ་རྣམས་ལ་ཁང་པ་རྒྱག་རྒྱུ་དང་གསང་སྤྱོད་མེད་མཁན་ལ་ཉམས་གསོ་རོགས་དངུལ་དེ་བཞིན་བརྒྱ་ཤོག་བརྒྱད་པ་དང་དགུ་པ་ལ་རྒྱ་ལམ་གསར་བཟོ་ཟིན་པའི་ལས་གཞི་ཁག་གི་དབུ་འབྱེད་ཀྱི་ཐུགས་རྗེ་ཆེ་ཞུའི་མཛད་སྒོ་ཞིག་གོ་སྒྲིག་ཞུས་འདུག་དེའི་ནང་གཙོ་བོ་ཚོགས་གཙོར་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་སྡེ་དཔོན་དེ་བཞིན་ལ་དྭགས་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི། ཡང་གྲོང་གསེབ་ཡར་རྒྱས་དང་འབྲེལ་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་འཐུས་མི་གྲོང་སྡེ་ཡར་རྒྱས་ལྷན་ཚོགས་ཀྱི་དཔོན་པོ་བཅས་ཚང་འཛོམས་ཐོག།

འདི་ཡི་ཐོག་ལ་མཐུན་འགྱུར་རོགས་རམ་གནང་རོགས་བྱས་ནས་སྐུ་ངོ་མཆོག་ལ་ཞུ་ཡས་ཡིན། ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཕྱོགས་ནས་ཕུགས་སུ་ལ་དྭགས་ས་གནས་སུ་གནས་སྡོད་བོད་མི་གཞིས་ཆགས་ཀྱི་མི་རྣམས་ལ་བདེ་སྡུག་ལ་ཐུགས་འགན་བཞེས་ཕྱིར་ས་གནས་ཀྱི་གྲོང་གསེབ་ཡར་རྒྱས་དང་འབྲེལ་ལ་དྭགས་སླེ་རང་སྐྱོང་རི་ལྗོངས་ཡར་རྒྱས་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་འཐུས་མི་བཀྲ་ཤིས་རྣམ་རྒྱལ་ཡག་གཟིགས་ལགས་བསྐོ་བཞག་གནང་སོང། བཀྲ་ཤིས་རྣམ་རྒྱལ་ཡག་གཟིགས་ལགས་སྤྱིར་བཏང་གི་ལ་དྭགས་བྱང་ཐང་ཁུལ་གྱི་སྤྱི་འཐུས་ཡིན་པ་དང་འདས་པའི་དུས་སུ་ལ་དྭགས་བྱང་ཐང་ཕྱོགས་ཀྱི་བོད་པའི་འབྲོག་པ་ཀུན་ལ་ལ་དྭགས་ཡུལ་པ་བཞིན་ཐོབ་ཐང་གཅིག་མཚུངས་ཐོབ་བཅུག་ཡོད་པ་མཛད་སྒོའི་གསུང་བཤད་གནང་སྐབས་གསུངས་སོང།

དེ་བཞིན་རྒྱ་གར་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་འཇམ་དབྱངས་ཚེ་རིང་རྣམ་རྒྱལ་ལགས་ཀྱིས་གསུང་བཤད་གནང་སྐབས་ལ་དྭགས་ཡུལ་མི་ཀུན་ལ་ཆོས་བརྒྱུད་ཆེན་པོ་ཚང་མའི་བླ་ཆེན་བོད་མི་ཡིན་པ་ཁོང་རྣམ་པའི་བཀའ་དྲིན་ལ་ལ་དྭགས་ས་གནས་སུ་དུས་ནས་དུས་སུ་ཆོས་སྦྱིན་གནང་རྒྱུ་དང་དེ་བཞིན་ལ་དྭགས་ཡུལ་པའི་སློབ་ཕྲུག་མང་པོ་བོད་ཁྱིམ་སློབ་གྲྭ་ནས་སློབ་སྦྱོང་ཐོན་པར་བཀའ་དྲིན་ཆེན་པོ་ཡིན་པ་ལ་དྭགས་འཛིན་སྐྱོང་ནས་བོད་མི་རྣམས་ལ་རོགས་སྐྱོར་བྱེད་པ་དེ་འོས་པ་ཞིག་ཡིན་པ་གསུངས་སོང།
སྤྱིར་བཏང་ནས་ལ་དྭགས་ལ་བོད་པ་ཞུ་ཡ་དེ་བོད་པ་ལ་ལ་དྭགས་པ་ག་ཚད་བཀའ་དྲིན་ཆེན་པོ་ཡིན་དེ་ལས་མང་ངས་བསམ་གྱི་ཡོད་ལ་དྭགས་པ་ལ་བོད་པ་བཀའ་དྲིན་ཆེན་པོ་ཡིན་བསམ་གྱི་ཡོད་གང་ཡིན་ཟེར་ན། ནི་ང་ཚོ་གི་ད་ལྟ་ཆོས་བརྒྱུད་རིས་སུ་མ་ཆད་པའི་ས་སྐྱ་དགེ་ལུགས་བཀའ་བརྒྱུད་རྙིང་མ་ཚང་མ་གི་དྲིན་ཆེན་གྱི་བླ་མ་རྣམ་པ་ཚང་མ་བོད་པ་རང་རེད་པ། ནི་ལ་དྭགས་ལ་ཕེབས་ནས་ནི་དབང་ལུང་ཁྲིད་གསུམ་ཚང་མ་ང་ཚོ་ལ་དྭགས་མི་ཚང་མ་ལ་གནང་གི་ཡོད་རེད་ནི་དེ་མ་ཡིན་པ་དཔེར་ན་ང་ཚོ་གི་འདི་ལ་སློབ་གྲྭ་འདྲ་བོ་ཅིག་ལ SOS སློབ་གྲྭ་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན་ཡང་ད་སློབ་གྲྭ་དེ་ཚུགས་པ་ནས་ད་ལྟ་བར་དུ་ལ་དྭགས་ཕྲུ་གུ་ག་ཚད་ལ་ང་ཚོ་གི་སློབ་སྦྱོང་རག་ཡོད་རེད་སློབ་གྲྭ་འདི་ནས་བྱས་ཙང་ནི་ང་ཚོ་གི་ད་སྐད་ཡིག་ཟེར་ནའང་ལམ་ལུགས་སྲོལ་ཟེར་ནའང་རིག་གཞུང་ཟེར་ནའང་ཆོས་རིག་ཟེར་ནའང་འདི་མི་ཉམས་གོང་འཕེལ་གྱི་ཆེད་དུ་བོད་པ་གིས་དངོས་གནས་ལ་དྭགས་ཀྱི་སྤྱི་ཚོགས་ལ་ཞབས་ཏོག་ཆེན་པོ་ཅིག་བསྒྲུབས་ཡོད་རེད་བྱས་ཙང་ནི་ང་ཚོ་གི་ལས་འགན་རེད་ད་འདི་ང་ཚོ་གི་བཀའ་དྲིན་མ་རེད་ད་ང་ཚོ་གི་ལས་འགན་རེད་ཕར་ཞབས་ཏོག་ཞུ་དགོས་ཡ་འདི། དེ་ག་ཙམ་ཞུ་ཡ་ཡིན་མང་པོ་ཞུ་ཡ་མེད་ཨ་ནི་མ་འོངས་པ་ནས་ཡང་ཨ་ནི་ང་ཚོ་གི་ལས་བྱེད་པ་ཚང་མ་གི་མཉམ་རུབ་བྱས་ནས་གང་ཐུབ་ཐུབ་ཤུགས་བརྒྱབ་ནས་བོད་མི་ཚོ་ལ་ད་ལ་དྭགས་ལ་ཡིན་ན་བྱང་ཐང་ལ་སླེ་བྱང་ཐང་སླེ་བྱང་གཉིས་ཟེར་གྱི་ཡོད་ར་ད་སླེ་བྱང་ཐང་ག་བ་ལ་ཡིན་ན་ཡང་ང་ཚོ་གི་གང་ཐུབ་ཐུབ་གི་ཤུགས་བརྒྱབ་ནས་ཨ་ནི་རོགས་པ་བྱེད་ཡ་གི་སེམས་ཤུགས་ཡོད་ཟེར་ནས་ངས་འདི་བློ་ཁེལ་ཞུ་ཡ་ཡིན། ཡང་བོད་མི་རྣམས་ལ་དཀའ་ངལ་མང་པོ་འཕྲད་བཞིན་པ་དང་བོད་མི་རྣམས་ལ་དམིགས་བསལ་དུ་འོས་ཤོག་འཕེན་རྒྱུ་ཡི་ཡིག་ཆ་མེད་པའི་རྐྱེན་ཡིན་པ་དེ་དུས་ཐོག་ལ་བཟོས་ན་ཡག་པོ་ཡོད་པའི་སྐོར་བཀའ་སློབ་གནང་སོང། ད་དུང་ཡང་གཞུང་གི་འཆར་གཞི་མང་པོ་ཞིག་ཡོད་རེད་དེ་ང་ཚོ་གི་ཁ་ཤས་ད་ལྟ་དེ། Election Card། བཟོ་དགོས་འདུག་འདི་མ་བཟོ་གི་རྐྱེན་གྱི་ང་ཚོ་གི་མང་པོ་ཞིག་ད་དུང་སྤྲད་ཐུབ་ཀྱི་ཡོད་མ་རེད་ད་དེ་བཟོས་པ་ཡིན་ན་ཡེ་ནས། ཡང་ཕན་ཐོགས་ད་དུང་མང་ཅིག་ང་ཚོ་གི་སྤྲད་ཐུབ་ཡ་དང་དེ་འདྲའི་གཞུང་གི་ཚིར་ཁ་མང་པོ་ཞིག་ཡོད་རེད་དེ། ཁྱེད་རྣམ་པས་ཅིག་ཐུགས་དགོངས་བཞེས་ནས་དེ་ལམ་སང་བཟོ་ཐུབ་པ་ཡིན་ན་ཨ་ནས་དེ་ཚང་མ་ཡང་ང་ཚོ་གི་སྤྲད་ཐུབ་ཀྱི་འདུག་གལ་སྲིད་བོད་མི་རྣམས་ལ་འོས་ཤོག་འཕེན་པའི་ཡིག་ཆ་དེ་ཡོད་ན་ས་གནས་ཀྱི་འཛིན་སྐྱོང་དཔོན་པོ་རྣམས་འོས་འདེམས་བྱེད་རྒྱུ་ཡི་རང་དབང་མེད་ན་ཡང་ས་གནས་ནས་རྒྱ་གར་གྲོས་ཚོགས་འཐུས་མི་འདེམས་རྒྱུ་ཡི་རང་དབང་འདུག་འདས་པའི་ལོ་དྲུག་ཅུ་ཡི་ལྷག་ནང་ལ་དྭགས་བསོད་ནམས་གླིང་བོད་མི་གཞིས་ཆགས་ལ་ལ་དྭགས་ས་གནས་འཛིན་སྐྱོང་ནས་རོགས་རམ་གནང་མུས་ཡིན་ན་ཡང་ད་ལན་འདྲ་བའི་ཕྱོགས་མང་པོ་ཐད་ནས་རོགས་རམ་གནང་རྒྱུ་ནི་ཐེངས་དང་པོ་ཡིན་པ་རེད་འདུག་དེ་ཡང་ལ་དྭགས་ས་གནས་འདས་ཕྱི་ཉིས་སྟོང་བཅུ་དགུའི་ལོར་གཙོ་གཞུང་མངའ་སྡེ་ཞིག་བསྒྱུར་བ་ནས་བཟུང་རོགས་དངུལ་མང་དུ་སླེབས་ཡོད་པའི་ལ་དྭགས་བསོད་ནམས་གླིང་གཞིས་མི་བཀྲ་ཤིས་ཕུན་ཚོགས་ལགས་ཀྱིས་གསུངས་བྱུང། ཡག་པོ་བྱས་ཡོད་དུས་སྐབས་ལ་ཡ་ཨ་ནི་ད་ལྟ་ང་ཚོ་ལ་ཡ་བོད་པ་ཚོ་ལ་ཡ

ང་རང་གི་མི་མང་གི་གཅིག་གི་དགའ་སོ་ད་མི་མང་གི་གནས་སྟངས་དང་ད་ལྟའི་གནས་སྟངས་དེ་གཅིག་ཡིན་ན་དེ་སང་ཕལ་ཅིག་རོགས་རམ་ཡག་ག་ཐུབ་པའི་དགོས་དོན་ལས་འགུལ་འདི་འདྲ་ཞིག་ཡིན་འགྲོ།
ལ་དྭགས་ས་གནས་འཛིན་སྐྱོང་ནས་བོད་མི་གཞིས་ཆགས་ལ་མཐུན་འགྱུར་རོགས་རམ་འདྲ་མིན་གནང་བའི་ནང་ནས་དམིགས་བསལ་ཅིག Job Card ཡང་ན་ལས་གནས་ཡིག་ཆ་ཞེས་པ་དེ་གྲོང་རེར་མི་རེ་བཞིན་བཟོས་འདུག་དེ་བཟོས་ན་ལོ་བཅོ་བརྒྱད་ཡན་དག་སུ་ཞིག་ཡིན་ན་མ་ནི་རེ་ཞེས་པའི་མ་ཧཱཏ་མ་གཱན་དྷི་ཡི་རྒྱལ་ཁབ་ནང་གྲོང་གསེབ་ནང་ལས་སྣ་བསྐྲུན་རྒྱུ་ཡི་བཅའ་ཁྲིམས་དེར་ལོ་གཅིག་ནང་ཉི་མ་བརྒྱ་ཡི་ལས་ཀ་བྱས་ཚེ་གཞུང་ནས་གླ་ཕོགས་གནང་གི་ཡོད་པའི་རྒྱ་གར་གཞུང་གི་ཐོབ་ཐང་ཞིག་རེད་འདུག་དེ་ཕྱི་ཟླ་དྲུག་པའི་ཚེས་བཅོ་ལྔ་ནས་བརྒྱ་ཤོག་དང་པོ་ནས་བཟོ་རྒྱུ་འགོ་བཙུགས་བྱུང་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུས་ཡོད།

འཚམས་གཟིགས་ཀྱིས་ཉིན་གྲངས་གཉིས་རིང་བཞུགས་ཞག་གནང་གི་ཡོད་འདུག་ཡིན་ནའི་ད་ལྟའི་ཆར་ཕྱོགས་གཉིས་ཀའི་ངོས་ནས་ཁོང་གིས་དཔོན་རིགས་སུའི་མཉམ་མཇལ་འཕྲད་གནང་གི་ཡོད་མེད་སོགས་དམིགས་བསལ་གསལ་ཁ་གང་ཡང་བཏོན་མེད་པ་རེད། ཉེ་བའི་ལོ་རྒྱུས་ནང་བལྟས་པའི་སྐབས་ཨ་རིའི་ཕྱི་སྲིད་དྲུང་ཆེ་སྔོན་མ་གསུམ་ཙམ། ལས་ཁུར་ཞུས་པའི་ཟླ་བ་གསུམ་གྱི་རྗེས་རྒྱ་ནག་ལ་འཚམས་གཟིགས་ཕེབས་མྱོང་ཡོད་ཀྱང་ད་ལྟའི་དྲུང་ཆེ Blinken མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་འགོ་སྟོད་དུ་བསྐོ་གཞག་བྱུང་བ་ནས་བཟུང་ད་བར་རྒྱ་ནག་ནང་འཚམས་གཟིགས་ཕེབས་ཐུབ་མེད་པ་མ་ཟད་ལོ་འདིའི་ཕྱི་ཟླ་གསུམ་པའི་ནང་ཕེབས་རྩིས་གནང་ཡང་སྐབས་དེར་ཨ་མི་རི་ཀའི་ནང་རྒྱ་ནག་གི་སོ་མྱུལ་ལྒང་བུ་ཆེད་བཏང་བྱས་པའི་དོན་རྐྱེན་འོག་ཡུལ་གཉིས་ཀྱི་འབྲེལ་བ་དེ་ཙམ་ཡག་པོ་མེད་པ་དེ་རྒྱང་སྐྱེད་དུ་ཕྱིན་ཡོད་རེད། འོན་ཀྱང་ད་རེས་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་འཚམས་གཟིགས་ཕེབས་རྒྱུ་དེའི་ཐོག་ནས་ཡུལ་གཉིས་ཀྱི་མི་མཐུན་པའི་གནད་དོན་ཕྲན་བུའི་སེལ་ཐབས་སུ་དངོས་སུ་དཔོན་རིགས་རྣམས་མཇལ་འཕྲད་ཀྱི་ལམ་ནས་སེལ་ཐབས་སུ་དམིགས་པ་ཞིག་ཡིན་མོད་ཀྱང་རེ་བ་དེ་ཙམ་ཆེན་པོ་གང་ཡང་གཟིགས་ཀྱི་མེད་པའི་དཔྱད་ཞིབ་གནང་མཁན་ཡང་ཡོད་པ་རེད། དཔེར་ན། འདི་ག་རྒྱལ་སའི་མངའ་ཁུལ་དུ་བཞུགས་མཁན་འཛམ་གླིང་ཝི་གུར་ཚོགས་པའི་རྒྱ་ནག་ལས་དོན་ཚན་པའི་སྤྱི་ཁྱབ་འགན་འཛིན་ཨིལ་ཤད་ཧ་སན་མཆོག་གིས།
Secretary of the State Anthony Blinken, this trip will have anything meaningful. No, my answer is definite, absolute, no, nothing will come out. We had a, uh, this kind of dialogue. This is, I believe, uh, uh, third or fourth time. No, China is going very aggressive and we are wishfully, willingfully, naively Try to convince them. རྒྱ་ནག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོའི་འགོ་སྟོད་ནས་བཟུང་ཨ་མི་རི་ཀ་བཙན་རྒྱལ་རིང་ལུགས་པ་དང་འཛམ་གླིང་ནང་སྟོབས་ཤུགས་ངོམ་ནས་གནོན་ཤུགས་སྤྲོད་མཁན་རྒྱ་ནག་ལ་ཁ་གཏད་གཅོག་མཁན་རེད་ལ་དེར་ང་ཚོས་གདོང་ལེན་བྱེད་དགོས་ཀྱི་རེད་ཟེར་བཤད་ནས། འདས་པའི་ལོ་ཤས་ནས་བཟུང་རྒྱ་ནག་རང་ཉིད་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྗེས་སུ་ད་དུང་ཨ་མི་རི་ཀར་སྡང་ཟུག་བྱེད་རྒྱུ་ཤུགས་ཆེ་རུ་བཏང་ཡོད་རེད། ད་ལྟའི་རྣམ་འགྱུར་བསྟན་པའི་སྐབས་དྲག་ཤུགས་ཀྱི་རྣམ་འགྱུར་བསྟན་གྱི་ཡོད་རེད་དེ་འདྲ་སོང་ཙང་རྒྱ་ནག་གི་ད་བར་བྱ་སྤྱོད་ལ་བལྟས་པ་ཡིན་ན། གྲོས་མོལ་བྱས་ཀྱང་དོན་འབྲས་སོན་པ་ཞིག་ཡོང་རྒྱུའི་རེ་བ་རྩ་བ་ནས་མེད་ཅེས་དགོངས་ཚུལ་གསུང་གི་འདུག་ལ། རྒྱ་ནག་གི་སྤྱོད་ཚུལ་ལོ་རེ་བཞིན་ཡར་རྒྱས་འགྲོ་རྒྱུའི་ཚབ་ཏུ་ཇེ་སྡུག་དང་བོད་དང་ཤིན་ཅང་མི་དམངས་ཚོའི་ཐོག་དམ་དྲག་ཆེ་རུ་བཏང་གི་ཡོད་རེད་ཅེས་དགོངས་ཚུལ་གསུང་གི་འདུག། ཡིན་ནའང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་ནས་དཔོན་རིགས་དབར་དངོས་སུ་མཇལ་འཕྲད་གནང་བ་ཙམ་གྱིས། མ་འོངས་པའི་འབྲེལ་ལམ་ཐོག་ཕན་ཐོགས་ཡོང་སྲིད་པ་རེད་ཅེས་དགོངས་ཚུལ་འདི་ལྟར་གསུང་གི་འདུག།
ཨ་མི་རི་ཀ་དང་རྒྱ་ནག་གི་གཉིས་ཀྱི་དབར་ལ་བར་སྐབས་ཤིག་ལ་འབྲེལ་བ་དེ་ཡག་པོ་མེད་པའི་གནས་སྟངས་ཆགས་བསྡད་ཡོད་དུས་ད་ལྟའི་ཨ་མི་རི་ཀའི་ཕྱི་སྲིད་བློན་ཆེན་རྒྱ་ནག་ལ་ཉི་མ་གཉིས་རིང་ཕེབས་ཡག་འདི་ལྟར་འབྲེལ་བ་དེ་རྒྱུན་ལྡན་ཡོང་ཐུབ་ཡག་གི་གཉིས་ཡོད་ཟིན་པ་དང་གཅིག་འདི་འབྲེལ་བ་དེ་རྒྱུན་ལྡན་ཡོང་ཐུབ་ཡག་གི་རེ་བ་ཅིག་ཡོད་པ་དེ་གསལ་པོ་རེད། འོན་ཀྱང་རྒྱལ་ཁབ་གཉིས་ཀྱི་ཐོག་ལ་ཅིག་ཕན་ཚུན་གནད་དོན་མང་པོ་ཞེ་པོ་ཅིག་བླངས་དགོས་ཡ་ཅིག་ཆགས་བསྡད་ཡོད་རེད། ད་ང་ཚོ་བོད་མིའི་ཆ་ནས་བཤད་པ་ཡིན་ན་བོད་ཀྱི་གནད་དོན་དེ་བླངས་དགོས་ཡ་ཆགས་ཡོད་རེད། འདི་ཕྱི་སྲིད་བློན་ཆེན་ཐོག་ནས་རྒྱ་ནག་མཉམ་དུ་བླངས་སྲིད་པ་རེད། གནད་དོན་འདི་ཚོ་ལ་སོགས་པ་དང་དེ་གནད་དོན་གཞན་རིགས་ལ་ད་ལྟའི་ཆ་ལ་མདུན་སྐྱོད་ག་འདྲ་འགྲོ་གི་ཡོད་མེད་ཅིག་ཞུ་ཁག་པོ་རེད། འོན་ཀྱང་མ་འོངས་པ་ལ་ད་འབྲེལ་བ་དེ་རྒྱུན་ལྡན་ཆགས་ཐུབ་པ་ཡིན་ན་མདུན་སྐྱོད་བྱེད་ཐུབ་ཡ་གི་རེ་བ་བྱེད་ཀྱི་ཡོད་རེད། ད་ལྟའི་ཆ་ལ་ད་རྒྱལ་ཁབ། གཉིས་ཀྱིས་ཕན་ཚུན་ད་ཁོ་ནར་དབུ་ཁྲིད་རྣམ་པ་ཚོ་ཐུག་པ་ཙམ་གྱིས་རྗེས་ཁོ་ཚོས་བེ་ཅིང་མདུན་སྐྱོད་བྱེད་པ་ཅིག་ལ་ངོས་འཛིན་བྱེད་ཀྱི་རེད་བསམ་གྱི་འདུག།
ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་ད་རེས་ཕྱི་སྲིད་དྲུང་ཆེ་མཆོག་རྒྱ་ནག་ལ་ཕེབས་པའི་སྐབས་བོད་དོན་གླེང་སློང་དགོས་པའི་འབོད་སྐུལ་ཡང་གནང་ཡོད་རེད་ལ་ཉི་མ་འགའ་ཤས་གོང་རྒྱལ་སྤྱིའི་ཁྱོན་ཡོངས་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་བཞི་བཅུ་ལྷག་ཙམ་ནས་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་གནང་དགོས་པའི་སྤྱི་བསྒྲགས་ཤིག་ཀྱང་སྤེལ་ཡོད་པ་རེད།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་རྒྱང་སྲིང་ཞུ་གི་ཡོད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་སྒྲོལ་མ་ལྷ་མོ་ལགས་དང་འཆི་མེད་ཡིན། གཤམ་ལ་སྙན་སྒྲོན་ཞུ་རྒྱུའི་ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། ཉེ་ལམ་བཞུགས་སྒར་རྡ་རམ་ས་ལར་མཇུག་བསྒྲིལ་བའི་རྒྱལ་ཡུམ་ཆེན་མོའི་དྲན་རྟེན་རྐང་རྩེད་སྤོ་ལོའི་རྩེད་འགྲན་ཐེངས་ཉི་ཤུ་རྩ་བརྒྱད་པ་དང་འབྲེལ་ནས་མཐའ་མའི་རྩེད་འགྲན་གྱི་རུ་ཁག་གཉིས་དང་གོ་སྒྲིག་ཚོགས་ཆུང་གི་ཚོགས་མི་བཅས་དང་ལྷན་དུ་བོད་མིའི་རྐང་རྩེད་སྤོ་ལོའི་གནས་སྟངས་དང་མདུན་ལམ་ཞེས་པའི་བརྗོད་གཞིའི་ཐོག་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལས་རིམ་གསན་གསན་གནང་མཁན་གཞིས་བྱེས་བོད་མི་ཡོངས་གཙོས་པའི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་བློ་བཟང་དགེ་ལེགས་ཡིན། དེ་རིང་ང་ཚོའི་གླེང་མོལ་གྱི་ལེ་ཚན་དེའི་ནང་ལ་ཡང་རྒྱལ་ཡུམ་ཆེན་མོ་དྲན་རྟེན་རྐང་རྩེད་སྤོ་ལོའི་འགྲན་བསྡུར་ཐེངས་ཉི་ཤུ་རྩ་བརྒྱད་པའི་མཐའ་མའི་རྩེད་འགྲན་པ་གཉིས་དང་ནི། བོད་ཀྱི་རྩེད་རིགས་ཚོགས་པའི་འབྲེལ་མཐུད་པ་མགོན་པོ་རྡོ་རྗེ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཡིན། ངའི་གཡས་ལ་བཞུགས་པ་དེ་མགོན་པོ་རྡོ་རྗེ་ལགས་རེད། བོད་རྒྱལ་ཡོངས་རྩེད་རིགས་ཚོགས་པའི་འབྲེལ་མཐུད་པ་རེད། དེའི་རྗེས་དེ་བསྟན་འཛིན་བསམ་འགྲུབ་ལགས། བསྟན་འཛིན་བསམ་འགྲུབ་ལགས་ལྟ་བུ་ཆ་བཞག་ན་རྒྱ་གར་ནང་གྲགས་ཆེ་བའི་ཨའི་ལིག་ནང་ལ་ཡང་རྩེད་བཞིན་པ་རེད། དེ་མཐའ་མ་དེ་བསྟན་འཛིན་གསུང་རབ་ལགས་ཁོ་རང་ལྟ་བུ་ཆ་མཚོན་པ་ན།

ཁོང་ཚོ་གཅིག་པ་འདྲ་འདྲ་འདྲ་བོ་བྱས། ད་ང་ཚོ་སྲིན་མོ་སྲིད་ཁ་ཕེ་ཁེ་ལ་ངོས་འཛིན་མི། ཆ་ཁེ་སྲིད་ཁ་ཕེ་ཁེ་ལ་ཕེ་ཁེ་དེ་ཚོ་ཨོ་དེ་རིང་ང་ཚོ་གི་ཆ་ཁེ་སྲིད་ན། ཨོ team ཡག་འདྲ་འདྲ team ཡག་པོ་ཅིག་ང་ཚོར་ཕེ་བྱུང་ས་བྱུང་གི་རེད་ལ་ནི། ངའི་བསམ་པ་ལ་དེ་འདྲའི་འདྲ་བོ་ཅིག་འདུག་བསམ་གི་འདུག། གསུང་རབ་ལགས་ད་ལྟ་ཆ་མཚོན་པས་ན་ད་རྒྱལ་ཡུམ་ཆེན་མོ་ནས་ཐེངས་གཉིས་པ་འཛུལ་ཞུགས་བྱས་པ་ལ་ནི་དེ་ནང་ནས་ལོ་གཞོན་པའི་གྲས་རེད་དོ། དེ་ནས་སོང་ཙང་སྔོན་མ་ལོ་རྣམ་པ་ཚོའི་དོན་གྲུབ་གླིང་དེ་འདྲ DFC རྒྱལ་ཁ་ཐོབ་པ་རེད། ད་ད་ལོ་རྣམ་པ་ཚོའི་མཐའ་མ་དེ་ལ་ཡར་ཤོར་སོང། དེ་སྐབས་དེ་དུས་ལ་ཡ་ད་ཁྱེད་རང་ལོ་གཞོན་པ་ཅིག་མི་ཆགས་ནས་ད། མི་མང་མང་པོ་ཤུགས་ཅིག་ཕེབས་ཡོད་རེད། ཕེབས་ཡོད་རེད། ཨེ་ནས་སེམས་ཤུགས་སོ་སོ་ལ་རྒྱབ་སྐྱོར་བྱེད་ནས་ད་ག་རེ་ནས་ད་མི་མང་པོ་སླེབས་དུས་སོང་ན་སེམས་ཤུགས་ཕ་མ་རྒྱན་ཡ་ལ་སོགས་པ་འདུག་དེ་ཚོ་ད་ད་ཁྱེད་རང་རྐང་རྩེད་སྤོ་ལོ་རྩེད་བྱེད་སོ་སོ་ལ་མ་འོངས་པ་ལ་ཡ་དམིགས་བསལ་མདུན་ལམ་འདྲ་བོ་ཅིག་ཟེར་གྱི་ཡོད་ན། ཐོག་མར་ང་ཚང་མ་ལ་འཚམས་འདྲི་ཞུ་གི་ཡིན། ཨེ་ནས།

དཀའ་ལས་ཁོ་ཚོས་རྒྱབ་ཡོད་རེད་ང་ཚོས་རྒྱབ་ཡོད་རེད་ད་ཐ་མ་མཐའ་མཇུག་དེ་ལ། རྐང་རྩེད་པོ་ལོ་ཡིན་ན་རེད་མི་ཚེ་ནང་དེ་ག་རང་འདུག་སུ་བསམ་སྦྱོར་ཚ་གྲང་འགྲོ་གི་མི་འདུག་མཚམས་མཚམས་གཅིག་ཐོབ་གི་རེད་གཅིག་ཤོར་གྱི་འདུག་ཨ་འདི། ཤོར་སྦྱོར་འདི་ཁས་ལེན་ཐུབ་ཆེ་ཨ་འཐོབ་ཉེས་དེ་གས་པ་པ་པོ་ཆེ་ང་ཚོ་ཡག་པོ་ཅིག་ཐོབ་སོང་ཨ་འདི་ལ་དཔེ་བཀའ་དྲིན་ཆེན་པོ་བསམ་གྱི་འདུག་ད་གཅིག་བྱས་ན་ཁོ་ཚོ་ཕྱོགས་གཉིས་ཀས་ཕལ་ཆེར་ནད་སྐྱོན་ཡོད་རྒྱུ་མ་རེད་རུ་ཁག་ལ་ང་ཚོར་གྱི་ནད་སྐྱོན་ཤུགས་ཆེན་པོ་བྱུང་མ་སོང་ཨ་རྩེད་མོ་རྩེད་མཁན་ཚང་མ་ཨ་རྩེད་འགྲན་པ་བཅས་ཆ་ཚང་ཐང་ཐང་ཡིན་ཨ་གཟིགས་མོ་རྣམ་པ་ལ་གས football རང་ཡག་པོ་ཅིག་ཅིག་བྱུང་སོང་ཤོག་ཅིག་ཨ་འདི་ལ་ཡ་དངོས་གནས་བཀའ་དྲིན་ཆེན་པོ་བསམ་གྱི་འདུག

རྩེད་མོ་བ་ཚང་མ་ཡག་པོ་སླེབས་འདུག་སྐབས་དོ། འདི་ལ་བོད་རྩེད་འགྲན་པ་གདམ་ཐུབ་ར། ཨ་འདི་ལ་ང་ཚོ་ཀོ་ནི་ཧྥ་ར་འགྲོ་བ་ར་བྱས་ན་འདྲ་རྒྱ་གར་རྒྱ་གར་ནང་ལོགས་ལ་ཡ་རྩེད་འགྲན་ག་བ་ལ་རུ་ཁག་འགྲོ་བ་ར་གྱིས་ན། རྩེད་འགྲན་པ་ང་ཚོ team ཡག་པོ་ཅིག་འཁྱེར་དང་རུ་ཁག་ཡག་པོ་ཅིག་འཁྱེར་འགྲོ་ནུས་ན་ང་ཚོ་བོད་པའི་མིང་དེ་ཡར་བཀྱག་ཐུབ་ར། ཕྱོགས་གཅིག་འདི་ཞིག་བྱུང་སོང། གཉིས་ལྡན་དེ་ལ་ཡ། ད་འདི་སྐད་ཆ་ཨེ་འདྲ་སྒྲུབ་ཆགས་ཀྱི་འདུག། གཞིས་ཆགས་འདི་གི་མི་ཡིན་ན་གཞིས་ཆགས་འདི་ནང་རྩེད་དགོས་ཡོད་ལབ་པ་ར་བྱས་ན་ལན་དྲ། ཨ་ནི།

ཁ་ཤས་ཀྱིས་ལབ་ཀྱི་ཡོད་རེད་འདི་ཉོས་ན། ད་འདི་པེ་ཤ་མང་པོ་ཞིག་སྤྲད་དགོས་འདུག། དངོས་གནས་ཚོད་ཡག་པོ་བྱེད་ཅིག་ཟིན་ན། ཁ་ཤས་ཅིག player ལ་དངུལ་སྤྲད་ཀྱི་ཡོད་མ་རེད། ཁོང་ཚོ་ས་གནས་ཕ་གི་ལ་གཞན་པ་ལ་ཕྱིན་བྱས་ང་ལ་གོ་སྐབས་ཅིག་སྤྲད་རོགས་བྱེད། ཨ་ནི་ཡང་ཁ་ཤས་ཅིག་ཚོ་སོ་སོ་འཆམ་པོ་ཡོད་རེད།

རེད་ཐུབ་བསྟན་ལགས། ལགས་སོ། ང་ཚོ་གསུམ་གྱིས་ང་ཚོ་གི་འདི་བདམས་པ་ཡིན། ད་ཁོ་རང་རྣམ་པ་ཚོ་ཡིས་ད་རྒྱལ་ཡུམ་ཆེན་མོ་འགོ་བཙུགས་ནས་ཞེས་དེ་ནས་བསགས་པའི་རེད་ལ། རྒྱུ་མ་རུས་ཚང་མ་སེལ་དགོས་རོ། རེད་ལགས། དེ་བཞིན་དེ་ནས་བདམས་རོ། འོ་རེད་ལགས། ལགས་སོ་ལགས་སོ་ལགས་སོ། ཨ་ནི་བསམ་གྲུབ་ལགས་ད་ཁྱེད་རང་ད་ད་དེ་ནང་ལ་ཡ་ད་ང་ཚོ་བོད་ཀྱི་རུ་ཁག་ནང་ལ་ཡ་ཚུད་ཡོད་པ་ཞིག་དེང་ཚད་རུ་བརྗོད་ན། ད་སྔོན་མ་ད་ཡོད་ད་ད་ད་འདི་ད་བཤད་ཐུབ་ས་མ་རེད་ག་རེ་ཟེར་ན། ཨ། Competition། རྩེད་འགྲན་འདི་གའི་སྟེ་ཅིག།

ཡིན། མོན་གོར་ཆ་བཞག་ན་ཁོང་ཚོ་ལ་འདི་འདུག་བ། camp camp camp camp འདུག། ད camp རེ་རེ་ལ་གལ་སྲིད camp རེ་རེ་ལ team གཅིག་གཅིག་གཅིག་གཅིག་གཅིག་ཁོང་ཚོ་བྱིན་ཡོད་ན། ཚང་མ་ལ་རྩེད་ཡས་གོ་སྐབས་ཞིག་རག་གི་རེད། དེ་ནི་ཁོ་རང་ཚོ་གི་ཕྲུ་གུ་ག་ཚད་ཡག་པོ་འདུག་ག་ཚད་ཁོ་ལ་ཡར་རྒྱས་བཏང་ཐུབ་ས་རེད། དེ་ནི་དེ་ནི་ཕར་བདམས་བྱས་མཇུག་མ་ཁོ་རང་ཚོ་གི team གཅིག་མོན་གོར team གཅིག་ཆག་ག་བྱས་དེ་ནི་རྒྱལ་ཡུམ་ཆེན་མོ་ལ་འཛུལ་ཞུགས་བྱེད་ཐུབ་ན་དེ་འདྲའི་ཅིག scope བྱེད་ཐུབ་ཀྱི་རེད་བསམ་གྱི་འདུག། ད་ཁ་ཤས་ཅིག་གིས། སོ་སོ་ས་གནས་ལ tournament བྱས་འགོ་མ་བཙུགས། རྒྱལ་ཡུམ་ཆེན་པོ་གཅིག་པོ་གཅིག་བསམ་བློ་ཞིག་བཏང། ད་འུ་ཚོ་ལ་ཕྲུ་གུ་རྩེད་མཁན་ཕྲུ་གུ་བཞི་ལྔ་ཞིག་འདུག། ད་ཕྱི་ལོགས་ནས་ག་བ་ནས་ཐབས་ཤེས་བཏང་གི། ད་དེ་འདྲས་བྱས་ན་ངའི་བསམ་པ་ལ་ཁག་པོ་ཆགས་ཀྱི་རེད་དྲན་གྱི་འདུག། ལགས་སོ། དེ་གི solution དེ། ས་གནས་སོ་སོ་ས་གནས་རང་ལ infrastructure། འུ་ཚོ་འགོ་བཙུགས་དགོས་རེད་དྲན་གྱི་འདུག། འདི་ནས་ནི་སོ་སོ་ཕྲུ་གུ་བྱས་ན་འུ་ཚོ་གོ་སྐབས་རག་གི་རེད་དྲན་གྱི་འདུག།
དྲི་བ་དེ་རྣམ་པ་གསུམ་ཆར་ལ་ཡ་གཅིག་པ་ཡིན། ད་ལྟ་ང་ཚོ་ད་ལྷོ་ཕྱོགས་ཀྱི་རུ་ཁག

ཨ་ནི་དགོངས་ཚུལ་རེ་རེ་གསུང་རོགས་བྱ། ད་ལོ། ཨ་ནི་ཡང team གསུམ་གཅིག་ཡོང་ན་འགྲིག་གི་རེད་འདུག་བཤད་སོང། ཨ་ནི་ད་འདི་བྱེད་དུས་ཙམ་པ་ད་ང་ཚོ་ད་འདི་འདྲས་ཁྱོན་ནས་མ་གནང་རོགས་བྱས་ད་སྐད་བཏང་བ་ཡིན་ན་ཚང་མ་ཡ་སྐད་བཏང་རོགས་བྱས། ང་ཚོ་གཅིག་ལྷོ་ཕྱོགས་ནས་ཨ་ནི་ཁ team ཡར་ཡོང་ཡས་དེ་ཨ་ནི་གཅིག་ཕོན་ཆུང་པོ་རེད་ང་ཚོ་ད་གཅིག་ལྷོ་ཕྱོགས་གཞིས་ཆགས་གཅིག་ལ་ཡ་ཨ་ནི་མི་འབོར་མང་པོ་རེད་དེ་ག་ནང་བཞིན་ད་ང་ཚོ་རྩེད་མོ་བ་ཞེ་པོ་གཅིག་ཡོད་རེད་ཨ་ནི་ད་གོ་སྐབས་དེ་ཨ་ནི་ཁོ་རང་ཚོ་ཆུང་ཆུང་འདྲ་པོ་གཅིག་ཆགས་བསྡད་ཀྱི་ཡོད་རེད། ཨ་ནི་འདི་བྱིའུ་ཙམ་པ་ད་ཚང་མ་ཡར་སྐད་བཏང་ཐུབ་པ་ཡིན་ན་ཡག་པོ་འདུག་གསུངས་རེད་ང་ཚོས་གི་ཡར request བྱས་རེད་མང་པོ་ཨ་འདི་བྱིའུ་ཙམ་པ་ཁོ་རང་ཚོ་འདུག་ཉན་མ་སོང་མ་སོང་དེ་ནས་ཚེ་རིང་དབང་ཕྱུག་ལགས་ཀྱིས་རེ་བ་ཞུས་པ་དེ་ཉན་མ་སོང་དེ་འདྲ་བྱས་ང་ཚོས་གོ་སོང་ཡ་དེ་ལ་ཡག་ཐ་འགོམ་ལགས་ཀྱིས་དགོངས་ཚུལ་ག་རེ་གནང་ལན་དེ་དཀའ་མོ་ཅི་ནས་རྒྱབ་པ་བྱེད། ཨ་ལས།
ལགས་སི་ད།

ད་ལྟ match སུམ་ཅུ་སོ་གཅིག་ཆགས་ཡོད། ད་བཞི་བཅུ་ཞེ་བདུན་དེ་ང་ཚོ་གོ་སྒྲིག་ག་པར་བྱེད་དགོས་རེད། ཉི་མ་དེ་རིང་བཏང་ན་ག་རེད། ཉི་མ་རིང་བཏང་ན་ང་ཚོ་དབྱར་ཁའི་གུང་སེང་དེ་རྫོགས་འགྲོ་དགོས་རེད། ད་དབྱར་ཁའི་གུང་སེང་ལ། གུང་སེང་རྫོགས་ན་ཐང་དེ་རག་གི་མ་རེད། ཐང་དེ་རག་གི་ཡོད་མ་རེད། ཐང་དེ་རག་མ་རག་ན་ད་ང་ཚོ་གོ་སྒྲིག་ག་པར་བྱེད་དགོས་རེད། ད་ལྟ་རྡ་རམ་ས་ལ་ཐང་དེ་དཀའ་ངལ་བཤད་འདུག། ཐང་དཀའ་ངལ་རེད། དངོས་ཡོད་གནས་ཚུལ་རེད་དེ། ད་ཐང་དེ་ག་ལ་ང་ཚོ་གི་ང་ཚོ་སློབ་གྲྭ་ལ་ཞུས་ན་ནི་འགྲིག་གི་མི་འདུག་སློབ་གྲྭ་ཚུགས་པའི་དུས་ཚོད་རེད་ཤག་ད་སློབ་གྲྭ་གི་ཚུགས་པའི་དུས་ཚོད་ལ་ང་ཚོ་རྩེད་མོ་གཅིག་གིས་ལ་སློབ་གྲྭ་ལ་བརྡབ་གསིག་ཐེབས་ཀྱི་འདུག་ད་ང་ཚོ་རྩེད་རིགས་ཁ་ཤས་ཀྱི་ས་གནས་ཀྱི་དཀའ་ངལ་འདི་ང་ཚོ་ལས་ཤེས་ཀྱི་རེད་ཁོ་རང་ཚོ་དཀའ་ངལ་འདི་དངོས་ཡོད་གནས་ཚུལ་རེད་ཡིན་ན་ཡང་མཇུག་མ་ས་གནས་གཞན་པ་གཅིག་ལ་ང་ཚོ་གོ་སྒྲིག་བྱེད་དུས་དུས་ཚོད་ཀྱི་དཀའ་ངལ་མེད་ན་ང་ཚོ་བརྒྱ་ཆ་བརྒྱ་ཁོ་རང་ཚོ team མང་པོ་ཅིག་ཡོད་ན་ཡང་ང་ཚོ་འཛུལ་ཞུགས་བྱས་ལེན

བསྡད་ས་དེ་ག་འདྲ་ཞིག་འདུག། Common Mess ཅིག་དགོས། དེ་ཚོ་ཚང་མ Facility བལྟས་ཚར་ནས་ང་ཚོ་གཞིས་ཆགས་སུ་གི་མཐུན་རྐྱེན་དེ་ཡག་པོ་ཅིག་གནང་གི་འདུག་ཨ་ནི་འདི་ལ་ང་ཚོ་གི་ཁོང་ཚོ་དེ Host དེ་སྤྲད་ཀྱི་ཡོད། ལགས་སོ། ལགས་སོ། ཟེར་ནུབ་ལ་དེ་ག་ལ་དང་ད་ཁོ་རང་སོང་བ་དེ་ལ་ཁོང་ཚོ་ག། ད་འདི་ལ་ད་ང་དེ་ཅིག་ལོ་མང་པོ་འགྲོ་ཚར་སོང་དཀའ་ཅིག་ན་ད་དེ་ལོ་དང་པོ་མ་རེད་ལོ་གཉིས་པ་མ་རེད་ད་ཕལ་ཆེར་ལོ་གསུམ་པ་འདྲ་ཆགས་བསྡད་ཤག་ལྷོ་ཕྱོགས་ཀྱི་རུ་ཁག

ད་ང་ལ་ལྷོ་ཕྱོགས་ཀྱི་རྩེད་འགྲན་འདི་ཡོད་ར་ག་རེ་ཟ། རྩེད་མོ་གི་ཚོགས་པ་ཡོད་ར། ཁོ་རང་ཚོ་དང་ང་ཚོའི་བོད་ཀྱི་རྩེད་རིགས་ཚོགས་པ་ཡོད་ར། འདི་ཁོ་རང་ཚོའི་ནང་ལོགས་ལ་ཡ་ད་ག་བ་ལ་འགྲིག་འདུག་ག་བ་ལ་འགྲིག་མི་འདུག་ལབ་བྱས་ར། ཕན་ཚུན་སྐད་ཆ་བཤད་བྱས་འདི solve བྱེད་ཐུབ་ར་བྱས་ན་ད་ངས་འདི། ཡག་ཤོས་རེད་བསམ་གྱི་འདུག་ཁ་ཅིག་ན་ཐབས་ལམ་སྐད་ཆ་བཤད་ནས་ཐབས་ལམ་མ་ཐོན་ནས་སྡོད་ཀྱི་ཡོད་མ་རེད་དྲན་གྱི་འདུག་རེད་རེད། ཡིན་ནའི་ད་སྐད་ཆ་མ་ཤོད་ར་བྱས་ན་ང་རང་ཁ་སང་གི་ལྷོ་ཕྱོགས་ང་ཚོ་རྩེད་འགྲན་བྱུང་བའི་སྐབས་སུ་ང་རང་ཚོགས་མི་རེ་ཟུང་ལ་ཡང་ང་སྐད་བཤད་གོ་སྐབས་བྱུང་སོང། དེ་དུས་འདི Officially མ་རེད་ཟུར་ལ་ཡང་ཐ་དད་ཟུར་སྐད་ཆ་ཐད་ཀར་སྐད་བཤད་དེ་དུས་སྐབས་སུ། ང་རང་ཚོ་གི་ཨེ་འདྲས training འདིའི་ནང་ད

ད་འདི་ང་རང་ཚོ་གི་ངོ་ཤེས་པ་རེ་ཟུང་རེ་ཟུང་ག་ཚོད་སྐད་བཏང་ཐུབ་ད་ང་རང་དཔེ་བཞག་ན་རྡ་རམ་ས་ལ་ནང་རེད་འདུག་ང་རང་ཚོ་གི་ད་པུ་གུ OK རྡ་རམ་ས་ལ་ནང་ང་ཚོ་པུ་གུ་འདི་མི་འདུག་འདི Position ལ་སུ་བཙལ་འདུག་ད་ལབ་བྱས་ར་ད་ང་རང་ཚོ་ངོ་ཤེས་ཀྱི་ང་ལྷོ་ཕྱོགས་འདི་འདི་འདུག་ཨ་དང་པོ་ལྷོ་ཕྱོགས་པུ་གུ་བསམ་དང་ང་རང་ཚོ་ཨ་ལྷོ་ཕྱོགས་པུ་གུ་ང་རང་མཐོང་འདི་གོ་ར་ཨ་འདི་ཡག་པོ་འདི་ཡག་པོ་ད་ང་ཚོའི་པུ་གུ་རེ་ཟུང་ཅིག་ཁྲིད་ལེར་ད་འདི་མ་ཡིན་པའི་པུ་གུ་ག་ཚོད་མང་པོས་ལྷོ་ཕྱོགས་ནང་ལོགས་ལ་ཡ་རྩེད་འགྲན་པ་ཡག་པོ་ཡིན་འདྲེ National Team ང་ཚོའི་ནང་ལ་ཕན་ཐོགས་ཡ་ཡོད་པ་ཡིན་འདྲེ་ད་ཡིན་ནའི་ད་ལྟ་སྐད་ཆ་འདི་རྐྱེན་པས

ང་ཚོའི་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་ཞུ་མཁན་འཆི་མེད་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་གསན་མཁན་རྣམ་པ་ཡོངས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ་གནང།